གསན་མཁན་རྣམ་པ་སྐུ་ཁམས་བཟང་དེ་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་འདི་ཡིན། ལས་རིམ་འདི་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་ལོ་རབས་བརྒྱད་ཅུ་པའི་ནང་རེབ་གོང་དང་མཚོ་སྔོན་ཁུལ་དུ་བོད་རིགས་དགེ་སློབ་ཚོས་བོད་ཡིག་སྦྱང་བརྩོན་གྱི་ཐད་ལ་དཀའ་ངལ་ཇི་ཙམ་ལ་གདོང་ལེན་བྱས་ཡོད་མིན་སྐོར་འདི་གའི་ལས་བྱེད་པད་མ་རྡོ་རྗེ་ལགས་ལྷན་དུ་བགྲོ་གླེང་མུ་མཐུད་ཞུ་གི་ཡིན། སློབ་ཆུང་གི་སྐབས་དེ་ལ་ད་འཛིན་གྲྭ་ཚང་མ་བོད་ཡིག་དང་བོད་སྐད་སྒང་ལ་འཚོགས་ཀྱི་ཡོད་རེད། སློབ་འབྲིང་ལ་གི་ནང་འགྲོ་དུས་རྒྱ་ཡིག་གི་སྒང་ནས་མ་གཏོགས་བསླབ་གཞི་ར་མི་འདུག་བསླབ་མཁན་ར་མི་འདུག།
ལོ་རབས་བརྒྱད་ཅུ་པའི་ནང་དུ་རྒྱ་ནག་གཞུང་གིས་བོད་ཀྱི་ས་ཁུལ་ཁག་གི་ནང་གཞི་རིམ་སློབ་གྲྭའི་ནང་དུ་སློབ་གཞི་ཁག་བོད་ཡིག་གཙོ་བོ་བྱས་པ་ནས་འབྲིང་རིམ་སློབ་གྲྭར་སླེབས་པའི་སྐབས་སུ་རྒྱ་ཡིག་གཙོ་བོ་བྱས་པའི་ཐོག་ལ་སློབ་ཁྲིད་བྱེད་རྒྱུར་ཤུགས་ཆེ་བ་བཏང་པའི་རྐྱེན་གྱིས་བོད་ཀྱི་ས་ཁུལ་མང་པོའི་ནང་བོད་རིགས་སློབ་ཕྲུག་ཚོ་ལ་དཀའ་ངལ་ཆེན་པོ་ཞིག་འཕྲད་ཡོད་པ་རེད། པད་མ་རྡོ་རྗེ་ལགས་ད་ལས་རིམ་སྔོན་མའི་ནང་ལ་ཡང་ཁྱེད་རང་གིས་སོ་སོའི་ཉམས་མྱོང་གི་ཐོག་ནས་ལོ་རབས་བརྒྱད་ཅུ་པའི་ནང་རེབ་གོང་དང་མཚོ་སྔོན་ཁུལ་ལ་ཡང་རྩིས་དངོས་རྫས་གསུམ་གྱི་སློབ་ཚན་ཁག་བོད་ཡིག་གི་ནང་དུ་སློབ་ཁྲིད་དང་ཐ་སྙད་གཏན་འབེབས་བྱེད་ཕྱོགས་སྐོར་ལ་ཡང་ད་འབད་བརྩོན་མང་པོ་ཞིག་བྱས་ཡོད་པའི་སྐོར་ལ་ཡང་གསུངས་སོང་ཨ། ཨ་ནི་ད་ཐ་སྙད་གཏན་འབེབས་བྱས་ཡོད་པ་ཡིན་ནའི་སློབ་ཁྲིད་བྱེད་པའི་སྐབས་སུ་ཡང་ད་དཀའ་ངལ་མང་པོ་ཞིག་འཕྲད་ཡོད་མ་རེད་པས་དཔེར་ན་ང་ཚོ་ལྷ་སར་ཡང་ཆ་བཞག་པ་ཡིན་ན། ང་ཚོ་དམའ་རིམ་སློབ་གྲྭའི་འཛིན་གྲྭ། ལྔ་པ་བར་ལ་ཡང་ཨང་རྩིས་སོགས་ཚང་མ་བོད་ཡིག་ནང་དུ་སློབ་ཁྲིད་བྱས་པ་རེད་ད་ཡིན་ནའི་སློབ་འབྲིང་ལ། འཛིན་གྲྭ་དང་པོ་སླེབས་པ་ད་ག་ལམ་སང་ཚང་མ་རྒྱ་ཡིག་ནང་ལ་ཡང་སློབ་ཁྲིད་བྱས་སོང་བྱས་ཙང་དེའི་སྐབས་ལ་ཡང་ད་རྒྱ་ཡིག་གི་ཆུ་ཚད་ཡག་པོ་མེད་ཙང་དཀའ་ངལ་མང་པོ་ཞིག་འཕྲད་པ་རེད་ཁྱེད་ཚོ་ལའི་གཅིག་པ་བྱུང་ཡོད་ས་རེད་པ། རེད་ལགས་སོ་པ་སངས་ལགས་ད་ང་རང་གཅིག་འཚར་ལོངས་བྱུང་ས་དེ་གྲོང་གསེབ་ཞིག་ཡིན་ཙང་ང་དང་པོ་འགྲོ་ས་དེ་གྲོང་གསེབ་ཀྱི་སློབ་ཆུང་ནང་རེད་དེ་དུས་ད་ད་གྲོང་གསེབ་ཀྱི་ནང་རྒྱ་སྐད་བཤད་མཁན་མི་ཁ་ཤས་ཤིག་མ་གཏོགས་ཡོད་ཀྱི་མ་རེད་ད་རྒྱ་སྐད་བཤད་ཡག་གི་ཚད་དེ་ལ་ག་ཚོད་བྱེད་པ་ཧ་གོ་གི་མ་རེད་ཆུང་ཆུང་ཞིག་མིན་འགྲོ་བསམ་གི་འདུག་ཡིན་ན་ར་ང་ཚོ་སློབ་ཆུང་གི་སྐབས་དེ་ལ་ད་འཛིན་གྲྭ་ཚང་མ་བོད་ཡིག་དང་བོད་སྐད་སྒང་ལ་འཚོགས་ཀྱི་ཡོད་རེད་དེ་ད་དགེ་རྒན་འདྲ་ཁ་ཤས་ཤིག་མ་གཏོགས་ཡོད་མ་རེད་དགེ་རྒན་དེ་གའི་བོད་ཡིག་བསླབ་མཁན་འདྲ་ཁོ་རང་རེད་རྩིས་རིག་བསླབ་མཁན།

ད་དེ་གའི་སྐབས་དེ་ལ་བོད་ཡིག་གི་འཛིན་གྲྭ་གཅིག་ཡོད་རེད་ན་བོད་ཡིག་གི་འཛིན་གྲྭ་དེ་གའི་གཅིག་བསླབ་གཞི་ཚང་མ་ཡང་གཅིག་གཞུང་འབྲེལ་གྱི་ངོས་ནས་གཏན་འབེབས་བྱས་བཞག་ཡག་གི་བསླབ་གཞི་གཅིག་འདུག་ད་མང་ཆེ་བ་དེ་ད་བསྒྱུར་རྩོམ་རེད་ཡང་དེ་འདྲ་གཅིག་གི་སྒང་ནས་སློབ་ཁྲིད་བྱེད་ཀྱི་ཡོད་རེད་ད་དེ་དུས་ད་ཐང་དང་པོ་ད་རྩིས་རིག་དང་གཅིག་རྫས་འགྱུར་དང་འདྲ་འདི་ཚོ་ཚང་མ་ད་རྒྱ་ཡིག་གི་སྒང་ནས་མ་གཏོགས་བསླབ་གཞི་ར་མི་འདུག་བསླབ་མཁན་ར་མི་འདུག།

བོད་དེ་རྒྱ་མིས་དབང་བཟུང་བྱས་པའི་རྐྱེན་གྱིས་བོད་པའི་སེམས་ནང་ལོགས་ལ་ཡང་ད་རྒྱ་མི་ལ་མ་དགའ་བ་ཤུགས་ཆེན་པོ་ཞིག་ཡོད་དུས། ང་ཚོས་གོ་ཡག་བྱས་པ་ཡིན་ན་མདོ་སྟོད་སྨད་ལ་ཡང་ད་རྒྱ་ཡིག་སྦྱང་གི་མིན་ཟེར་ཡག་ཤུགས་ཆེན་པོ་ཅིག་བྱུང་པ་རེད་ཟེར་གྱི་འདུག་ཁྱེད་རང་ལ་ཡག་དེའི་ཉམས་མྱོང་བྱུང་སོང་ངས། ད་ང་དང་ངའི་ཅོ་ཅོ་འདྲ་བོ་ད་ངའི་ཨ་ཞང་རེད། ང་རང་གཉིས་སློབ་གྲྭ་ལ་བཏང་དུས་ང་རང་ཚོ་གྲོང་གསེབ་ཏུ་གནས་ཀྱི་ཡོད་ད་ངའི་ངའི་སྤོ་ལགས་གི་གྲོགས་པོ་དེ་ཚོ་ཡོང་ནས་ཁྱེད་ག་རེ་བྱས་ནས

སུ་གཅིག་གི་ལམ་ཁ་མ་གཏོགས་ཡོད་མ་རེད་ད་དེ་འདྲ་བྱས་ད་ར་གཅིག་ཁ་རྒྱ་ཁོ་ལ་འཁུར་དགོས་འདུག་བསམ་པའི་བསམ་བློ་དེ་འདྲ་ཞིག་ཡོང་གི་འདུག་ཨ་ལྷས་ཡིན་ནར་དེ་དུས་གཅིག་ད་ངའི་སྤོ་བོ་ར་ཡིན་ན་ད་ཁོ་རང་རིག་གནས་གསར་བརྗེའི་སྐབས་ལ་མྱོང་མྱོང་མཁན་ཞིག་རེད་ཅིག་མགོ་ལ་ཞྭ་མོ་བསྐོན་མྱོང་མཁན་ཞིག་རེད་དེ་འདྲ་བྱས་ཡིན་ཙང་ཁོ་རང་གི་ག་དུས་ན་ར་སློབ་སྦྱོང་བྱེད་དགོས་ཀྱི་རེད་ལབ་མཁན་ཞིག་ཡིན་རྒྱ་ཡིག་རྒྱ་སྐད་འདྲ་སྦྱང་དགོས་ཀྱི་རེད་བོད་ཡིག་བོད་སྐད་འདྲ་སྦྱང་དགོས་ཀྱི་རེད་ལབ་མཁན་ཞིག་ཡིན་ཨ་དེ་འདྲ་ཡིན་ཙང་གཅིག

ད་ལྟ་ར་འཕྲད་དང་འཕྲད་བཞིན་པ་རེད་ཁྱོན་ནས་ཡོང་གི་མི་འདུག། ཉིས་སྟོང་བཅུ་ལོ་ནས་རྒྱ་ནག་གཞུང་གིས་སྐད་གཉིས་སློབ་གསོའི་ཤེས་ཡོན་སྲིད་བྱུས་ཟེར་ཡག་ཞིག་གཏན་འབེབས་བྱས་པ་རེད་པ། དེས་ད་རྒྱ་སྐད་ཀྱི་ཐོག་ནས་སློབ་ཁྲིད་བྱེད་ཡག་སྔོན་མ་ལས་ཤུགས་ཆེ་རུ་བཏང་ཡོད་ཙང། ཨ་ལོ་རབས་བརྒྱད་ཅུ་པའི་ནང་དང་ཁྱད་པར་ག་རེ་བཟོས་ཡོད་རེད། ད་འགྱུར་ལྡོག་ཆེན་པོ་བྱུང་ཡོད་རེད་བསམ་གྱི་འདུག་ད་ང་རང་ཉིད་ཀྱི་ལོ་རྒྱུས་སྒོ་ནས་བཤད་ཀྱི་ཡིན་ན་ར། ད་ང་ཟི་ལིང་ནས་དགེ་རྒན་ཡིན་དུས་སི་གཞིས་དགེ་རྒན་ཡིན་དུས། ང་ད་ལོ་གསུམ། ལོ་བཞི་ཟིག་ག་འགྲོ་ཡོད་ཀྱི་རེད་ང་དེ་ད་མཚོ་སྔོན་གྱི་སློབ་གསོ་གི་སྡེ་ཁག་སློབ་གསོ་སྡེ་ཁག་དང་འགན་འཛིན་ཆེ་བ་དེ་ཚོ་གི་ལས་ཁུངས་དེ་གིས་ང་སྐད་བཏང་ནས་སློབ་གྲྭ་ཆེན་མོ་ལ་ཡིག་ཚད་བཏང་ཡ་དེ་ད་ང་རང་ཚོ་ཐུང་ཁའོ་ལབ་ཀྱི་རེད་བ་རྒྱལ་ཡོངས་གཅིག་གྱུར་གྱི་ད་ཡིག་རྒྱུགས་རེད་བ་ད་དེ་གའི་སྐབས་དེ་ལ་ཡང་ང་རང་ཚོ་བོད་པ་གི་ད་ཚན་རིག་གི་རྒྱུགས་ལེན་མཁན་དེ་ཚོ་ད་ང་རང་སོང་ནས་བོད་པ་གི་ཡིག་རྒྱུགས་གི་ཡིག་ཚད་དེ་ཡིག་རྒྱུགས་དེ་ཚོ་བཟོས་དེ་ནས་དེ་ཚང་མ་པར་སྐྲུན་བྱས་ད་རུང་ད་མ་སོང་བའི་སྔོན་ལ་གཅིག་ཡིག་རྒྱུགས་ལ་གཅིག་གྲ་སྒྲིག་བྱེད་དགོས་ཡང་ད་ཁོང་གི་དེབ་ཅིག་བཟོ་དགོས་ཡ་གཅིག་ཡོད་བ་ད་པ་སངས་ལགས་ཀྱིས་དེ་དྲན་གི་རེད་ཅིག་ཡིག་རྒྱུགས་མ་བཏང་བའི་སྔོན་ལ་གཅིག་གཤར་སྦྱོང་བྱེད་དགོས་ཡ་གི་གཅིག་གཤར་སྦྱོང་གི་དེབ་ཅིག་བཟོ་གི་ཡོད་བ། ངས་དེ་ཚོ་ཚང་མ་བཟོ་གཅིག་ཟེར་ད་དེ་འདྲ་འགྲོ་མྱོང། དེ་འདྲ་ལ་འགྲོ་དུས་དཔེར་ན་གཅིག།

པར་ག་ཚོད་ཅིག་བརྒྱབ་དགོས་ན་དེ་བརྒྱབ་ཡང་དེ་ལ་ཡང་ཅིག་ད་ག་རེ་དེ་གི་ད་ལན་ལབ་གི་རེད་བ་ད་ཅིག་ཅིག Answer Sheet འདྲ་བོ་ཅིག་ད་པེའོ་ཀྲུན་ཏ་ཨན་ལབ་གི་འདུག་ཨ་རྒྱ་སྐད་ཀྱི་པེའོ་ཀྲུན་ཏ་ཨན་ལབ་ཡ་དེ་ཚང་མ་ཡང་བཟོས་དེ་ཡང་པར་བརྒྱབ་དེ་ནས་དེ་ཚང་མ་ཉར་ནས་ད་སོ་སོ་བཅུག་ནས་བསྡད་དགོས་གི་རེད།

ཡིག་རྒྱུགས་བཏང་ཚར་ནས་ད་གཞི་ནས་ད་ང་རང་ཚོ་ཕྱི་ལོགས་ག་འགྲོ་བཏང་གི་རེད་ནང་ང་བཏང་ཆོག་གི་རེད་ད་དེ་འདྲ་བྱས་དང་ན་ད་སློབ་ཕྲུག་དེ་ཚོ་གིས་སློབ་གྲྭ་ཆེན་མོ་ལ་འཛུལ་བའི་སྐབས་ལ་ཅིག་བོད་ཡིག་གི་སྒང་ནས་ཡིག་ཚད་བཏང་ནི་ནི་ཅིག་ད་བྱས་དང་ན་ད་ཡིག་ཚད་གི་ཨང་ཀི་ད་ཏོག་ཙམ་མཐོན་པོ་རག་གི་རེད། རྒྱ་ཡིག་རྒྱ་སྐད་སྒང་ནས་ད་ནངས་ཡང་དེ་འདྲ་ཨང་གྲངས་དེ་འདྲ་མཐོན་པོ་རག་གི་མ་རེད་ཅིག་བྱས་ན་རང་སོ་རྒྱ་ཡིག་རྒྱ་སྐད་ཀྱི་ཆུ་ཚད་དང་དེ་དང་འབྲེལ་བ་ཡོད་ཡ་ཞིག་རེ་ཡིན་གི་ར་ཅིག་བྱས་ན་ཡིག་རྒྱུགས་ཀྱི་ཡིག་རྒྱུགས་དེ་གི་ཅིག་ཁག་ལྷོད་ཀྱི་ཆ་ནས་ར་དེ་བཟོས་མེད་འགྲོ་བསམ་གི་འདུག་ད་སྔོན་མ་དེ་འདྲ་རེད་དེ་འདྲ་བྱས་ནས་ད་མི་མང་པོ་ཞིག་ད་ཕན་ཐོགས་ཡོད་གི་རེད་བསམ་གི་འདུག་ད་ད་ལྟ་ཡིན་ན་ད།

ཡང་ད་སློབ་སྦྱོང་བྱེད་ཡ་ལའང་དཀའ་ངལ་ཞེ་པོ་ཞིག་འཕྲད་ཀྱི་ཡོད་གི་རེད་བསམ་གི་འདུག་དེར་མ་ཟད་ད་རྗེས་མ་ལ་ཡིག་རྒྱུགས་སྤྲད་དེ་ཡང་ཚང་མ་གཅིག་རྒྱ་ཡིག་དང་རྒྱ་སྐད་སྒང་ནས་སྤྲད་དགོས་ཀྱི་ཡོད་ཙང་ཡང་ཁོ་རང་ཚོ་ཨང་ཀི་ར་དེ་འདྲ་ཞིག་དེ་འདྲ་ཞིག་རག་གི་ཡོད་ན་བསམ་ཡ་གི་ད་སེམས་ཁྲལ་ཞིག་ཡོང་གི་འདུག་ད་འདི་ང་རང་ལ་ད་བོ་ག་ཐོན་ནས་ལོ་དེ་འདྲ་མང་པོ་ཞིག་གི་རིང་ལ་ཡང་བསྐྱར་ཕ་ཡུལ་ལ་འགྲོ་ཡ་བྱུང་མ་སོང་ཡང་ནམ་རྒྱུན་གཅིག་འདི་གི་སྐོར་ནས་སྐད་ཆ་བཤད་ཡ་ལ་སྟབས་བདེ་བོ་མེད་ཙང་ཁོ་རང་ཚོ་དང་ད་ད་ལྟ་གནས་སྟངས་ག་འདྲ་ཞིག་ཡིན་པ་དེ་ད་ངས་ཇི་མ་ཇི་བཞིན་ཧ་གོ་གི་མི་འདུག་ར་ཅིག་ཚོད་དཔག་བྱས་ན་དེ་འདྲ་ཞིག་རེད་བསམ་གི་འདུག། རྒྱ་ཡིག་ཐོག་ལ་ཡང་སློབ་ཁྲིད་ཤུགས་ཆེ་རུ་བཏང་དུས་ཙམ་པ་བོད་ཀྱི་སྐད་ཡིག་རྩ་མེད་བཟོ་བ་ཙམ་དུ་མ་ཟད་པའི། ད་གིན་ཁྱེད་རང་གིས་གསུངས་པ་ནང་བཞིན་རེད་རྒྱལ་ཡོངས་གཅིག་གྱུར་གྱི་ཡིག་ཚད་བཏང་དུས་ཙམ་པ། རྒྱ་མིའི་སློབ་ཕྲུག་ཚོ་ལ་ཡང་ཡིག་ཚད་མཐོ་བ་ལེན་བྱས། བོད་པའི་སློབ་ཕྲུག་ལ་ཡང་ད་མདུན་ལམ་ཐོག་ལ་ཡིན་ནའི་གྱོང་གུན་ཆེན་པོ་ཞིག་རག་གི་ཡོད་མ་རེད་པས། རེད་ད་ག་རེད། སློབ་ཕྲུག་ཚོ་མདུན་ལམ་ལ་གནོད་པ་ཡོད་པར་མ་ཟད་ད་རུང་སློབ་ཕྲུག་དེ་ཚོ་རྗེས་མ་དེ་ལ་ཅིག་སློབ་སྦྱོང་གི་མདུན་ལམ་གཅིག་པོ་མ་རེད་ད་ལས་ཀ་གི་མདུན་ལམ་ལའང་གནོད་པ་ཞེ་པོ་ཅིག་ཡོད་གི་རེད་ད་དེ་མ་ཡིན་པ་ཡིན་ན་ང་རང་ཚོ་ཅིག་མཚན་ཉིད་ཀྱི་སློབ་ཁྲིད་འདི་ཚོ་བོད་ཡིག་དང་བོད་སྐད་སྒང་ནས་བྱེད་ཐུབ་པ་ཡིན་ན་ཡང་མི་མང་པོ་ཅིག་ལའང་དེའི་སྒང་ནས་ལས་ཀ་གི་གོ་སྐབས་རག་གི་ཡོད་ཙང་ཡང་ད་ག་རེད་ང་རང་ཚོ་ཅིག

འགྲོ་ས་མེད་ཡ་བྱས་དེ་ནས་ད་བོད་ཡིག་སྦྱངས་བཏང་ན་ད་ག་རེ་བྱེད་དགོས་ད་བྱེད་ཡ་མི་འདུག་ལབ་ཡ་གི་ཡང་སྐད་ཆ་ར་མང་པོ་ཅིག་ཡོང་གི་ཡོད་རེད་ད་བོད་ཡིག་བོད་སྐད་སྦྱངས་ནས་ཅིག་འགྲོ་ས་གི་ལམ་ཁ་མང་པོ་ཅིག་བཟོས་བཞག་གི་ཡིན་ན་ད་ང་རང་ཚོ་མང་བ་ནི་ད་སློབ་སྦྱོང་བྱེད་མཁན་དེ་འདྲ་ཞེ་པོ་ཅིག་ཕན་ཐོགས་གི་རེད་ཡང་དེ་མ་ཡིན་པ་ཡིན་ན་ཅིག་བོད་ཡིག་བོད་སྐད་སྦྱང་ཡ་དེ་བོད་ཡིག་བོད་སྐད་ལབ་ཡ་གི། གི་དམིགས་ཡུལ་གཅིག་པོ་སྒང་ལ་འབྲེལ་བ་བྱས་སོང་ན་ང་རང་ཚོ་ལམ་ཁ་དེ་བཞིན་འགྲོ་ས་མེད་ཅིག་ཆགས་ཀྱི་ཡོད་རེད་བསམ་གྱི་འདུག། དེ་དང་ཕྱོགས་མཚུངས་ང་ཚོས་ད་རིང་གི་ལས་རིམ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་གསན་པར་ཐུགས་རྗེ་ཆེ། ལས་རིམ་རྗེས་མ་མཇལ་ཡོང།